དེ་ཟེར་དགོས་ཡག་ག་རེ་ཟེར་ན་ནག་པོ་སྤྱོད་པ་དགོངས་པ་རྫོགས་དུས་ཁོང་གི་བླ་མ་རེད་དེ་ལ་བར་ཆད་གཏོང་མཁན་གི་མི་སོན། མི་སོན་མཁའ་འགྲོ་མ་དེ་གསང་བ་བ་གི་ཚར་བཅད་པ་རེད་བླ་མ་དགོངས་པ་རྫོགས་སྙུང་གཞི་བཞེས་དུས་ཁོང་གསང་བ་བ་གི་མཁའ་འགྲོ་མ་དེ་བས་ཚར་གཅོད་བྱེད་ཚར་ཡོད་མཁའ་འགྲོ་མ་བྲོས་ཁོང་གིས་དེད་འགྲོ་བས་འཛམ་བུ་གླིང་གི་རི་མགོ་རི་མཇུག་ཟེར་ཡག་འདྲ་བོ་ཆུ་དང་གླིང་དང་མཚོ་དང་ག་ནས་ཡིན་པ་དེ་ག་བ་ག་འགྲོ་ལ་དེད་ནས་ཐ་མ་སླེབས་དུས་བྲོས་ས་མ་རྙེད་ཤིང་སྡོང་གཅིག་ཁོག་པ་ནང་འཛུལ་འགྲོ

སྟོང་དཔོན་ཡང་ཤི was also the Minister of the King། ད་སྒྲུང་བཤད་དེ་ནི་དེ་དགུང་རྒྱ་ཡ་ཅག་ཡོད་མ་རེད་དེ་བླ་མའི་རྣམ་ཐར་རེད་ཆོས་བཤད་དེ་སྒྲུང་བཤད་དགོས་རེད་མ་གཞི་ང་ཚོ་སྐྱོ་གུ་མི་འདུག་བ་དུས་ཚོད་མེད་ཙམ་མ་གཏོགས་ལམ་རིམ་བཤད་དུས་ལྷག་པར་དུ་ཡང་དཔེ་ལོ་རྒྱུས་བཤད་དགོས་རེད་ལས་འབྲས་བཤད་དུས་ལྷག་པར་དུ་ཡང་ལོ་རྒྱུས་བཤད་ནི་མ་གཏོགས་གོ་གི་ཡོད་མ་རེད་བླ་མའི་རྣམ་ཐར་བཤད་དུས་ཨོ་སྐྱེ་རབས་བཤད་དུས་ད་སྒྲུང་ཁོ་རང་རེད་སངས་རྒྱས་བཅོམ་ལྡན་འདས་ཀྱི་འཁྲུངས་རབས་ལ་སྐྱེ་རབས་སུམ་ཅུ་སོ་བཞི་དེ་ལ་ཡར་སྣོན་མ་བརྒྱབ་ནས་སྐྱེ་རབས་བརྒྱ་དང་སུམ་བརྒྱ་དང། བརྒྱད་རེ་གཅིག་བྱས་ནས་དེ་ཁྲི་རིན་པོ་ཆེ་གི་གསུང་ཤུལ་རེ་ལ་གསུང་འགོ་དགོས་དེ་ཚང་དཔེ་ཆ་ཡོད་རེད་ཡོད་འགྲོ་རེད་དེ་གང་ག་དེ་གསུང་ཐུབ་པའི་རེ་ཙེ་རེ་ཙེ་གསུང་འདོད་ཁག་པོ་ཡོད་རེད་རེད་དེ་ཅི་རིགས་བཤད་བསྡད་དུས་སྒྲུང་བཤད་ཁོ་རང་ཚོ་སྙུང་ཕུད་ཀི་མེད་འགྲོ་ཁྱི་དགོང་ཅི་བྱེད་མི་ཚང་ཁྱི་ཁོང་ཚོ་དགོང་དགའ་པོ་རེད་བ།

བཙུན་མོ་བརྩི་ས་རོགས་བྱས་ཞབས་ཕྱི་ཞུ། ཨ་ངས་བློན་པོ་བྱས་ད་ལྟ་ཡན་ཆད་ང་ཐུགས་རྗེ་ཆེན་པོ་བྱས་ངས་ཁྱེད་རང་ལ་ཞབས་ཕྱི་ཆེན་པོ་བྱས་དེ་འདྲའི་རེད། ད་ངའི་སྤུ་གུ་ལ་ལ་ག་ཨ་ན་དེ་དཔེ་རིག་པ་ཚ་པོ་མི་མཁས་པོ་ཞིག་ཡོད་དེ་ཁྱེད་རང་གི་བུ་མགྲིན་སྔོན་ཟླ་བ་གི་ཆུང་དུས་ནས་བློན་པོ་བསྐོ་བཞག་ན་ཡག་པོ་མེད་ཨ་ཡོད་ཞེས་ཞུས་པ་རེད་འོ་འགྲིག་སོང་ལམ་སང་རྒྱལ་པོ་གིས་ཁས་ལེན་བཞག་པ་རེད།

དེ་ནི་ཡང་སྲིད་རྒྱལ་པོ་གི་པའི་བཙུན་མོ་རིན་པོ་ཆེ་ཡོངས་རྩ་དུས་ཆེན་བརྒྱུད་ཡོད་རེད་བཙུན་མོ་མངོན་ཤེས་ཡོད་མཁན་གཅིག་རེད། ག་ག་རིག་པའི་བཀའ་མོལ་གནང་ཡག་དེ་ཐིག་འགྲོ་མཁན་གཅིག་ཡོད་རེད་བྱས་ཙང་ཨ་བོ་ད་འདི་གཅིག་བྱས་ཤག་ག་ཡིན་འགྲོ་བསམས་ཁྱོད་ན་གི་འདུག་ཨེ་བྱས་པ་རེད་ཨེ་ན་གི་མི་འདུག་ཟེར་འོ་ན་ག་རེ་བྱས་བྱུང། ཁྱོད་རྨི་ལམ་ངན་པ་བྱུང་ཨེ། ལྟས་ངན་པ་བྱུང་ཨེ།

ཨ་ནི་ག་རེ་བྱུང་ཟེར་དུས་ཡོད་ད་ཚིག་མང་པོ་གསུངས་ཡོད་རེད་ཤར་གྱི་ཟླ་བ་ནུབ་ནས་ནུབ་ཏུ་ཐལ་ཟེར་འགྲོ་ཤར་ནས་ཟླ་བ་ཤར་བ་ཡིན་ད་ནུབ་ལ་ནུབ་ལངས་སོང་ཟེར་འགྲོ་ད་བུ། མགྲིན་སྔོན་ཟླ་བ་འདི། ད་མགོ་མི་ཐོན་ཡག་འདྲ་པོ་གཅིག་གི། ཡིན་པ་འདྲ་ད་ཡང་ཤི་སྟོང་དཔོན་ཡང་ཤི་པུ་གུ། ལ་ག་ཨ་ན་ཡར་བློན་པོ་ཅི་ཞིག་ཁས་ལེན་བཞག་པ་དེ་མ་འགྲིག་པ་རེད་དེ་འདྲ་གི་པས། ལུང་བསྟན་འདྲ་པོ་ངན་པ་ཏོག་ཙམ་བྱུང་བ་རེད་བྱུང་ཙང་རྒྱལ་པོ་གི་ཡ་ད་ངན།

ཨ་བཙུན་མོ་ལབ་པས། ད་དེ་བློན་པོ་ཚོས་གོ་བ་རེད་ཆོས་བློན་བཞི་པོ་དེས་གོ་བ་རེད་ཆོས་བློན་བཞི་པོ་དེས་ཨ་བོ་ད་དེ་ཡག་པོ་རྩ་ནས་མ་རེད་མི་བཙུན་མོ་གིས་གསུང་ཡག་བཞིན་ཡག་པོ་ཡོང་གི་མ་རེད་ང་ཚོ་རྒྱལ་པོ་སྐུ་མདུན་ལ་དེ་ཅིག་ཞུ་གར་འགྲོ་ཟེར་བྱས་ནི་ཁོ་ཚོ་ཞིག་གིས་རྒྱལ་པོ་རྩ་ལ་དེ་མ་གནང་རོགས་གནང་ཞུ་ཡག་གི་ཅིག་བྱས་ནི་རྒྱལ་པོས་གསན་ན་གསན་པ་རེད་མ་གསན་ན་ཨེ་སྟོང་དཔོན་ཡང་ཤི་གི་བུ་དེ་ལ་ཅིག་ག་རེ་བྱས་ནི་ད་ཁོ་རང་ཚོའི་སྲང་དུ་བཅུ་ཡོད་ཀྱི་རེད་ཅིག་བྱས་ཡག་གི་གྲོས་ཅིག་བྱས་ནི

དེ་ནས་བཙུན་མོ་དམ་པ་མ་ཧཱ་མ་ཏའི་རྣམ་པའི་ཞེ་དྲག་པའི་ཐུགས་དེ་སྣང་ནས་རྒྱལ་པོ་སྐུ་མདུན་ཕེབས་ནས་ཡང་ཡང་ལུང་བསྟན། ད་ཁྱོད་རང་སྔར་ལྟར་གཅིག་ཐོག་གཉིས་བརྩེགས། ད་དཔེ་ཆག་སྒོ་བསླངས་སོང་ཁྱོད་རང་ལས་ཀ་དེ་དཔེ་ཞེ་དྲག་སྡུག་པོ་བྱུང་སོང་ཁྱོད་རང་འཐུང་གི་རེད་མགྱོགས་པོ་འཐུང་གི་རེད་ད་ང་སྡོད་གི་མེད་གསུངས་ནས་ལུང་བསྟན་ངན་པ་བསྐྱོན་པ་རེད། དེ་ནས་རྒྱལ་པོ་ཏོག་ཙམ་བསྟན་ཞོར་ནས་གསོད་རྒྱུ་རང་མ་བྱས་པར་བློན་པོ་ཞི་བ་དེ་མ་བསད་མཐའ་འབུད་བཏང་བཞག་པ་རེད།

བཙུན་མོ་མ་ཏི་མ་ནི་ཁོ་རང་པའི་ཐོག་མ་ཕེབས་ས་ཀྱི་ཁོ་རང་རྒྱལ་པོའི་བུ་མོ་རེད་རྒྱལ་པོ་ལུང་པ་ཐག་རིང་པོ་རྒྱལ་པོ་དེ་ལོ་ལོ་ཤུ་ཀ་ས་ཕྱག་ན་རྡོ་རྗེའི་སྤྲུལ་པ་རེད་རྒྱལ་པོ་དབུ་རྫོང་རིན་པོ་ཆེར་དབུ་རྫོང་པ་ང་ཉོ་དེ་གི་ཅི་དེའི་བུ་མོ་རེད་དེ་ནས་མ་མནའ་མ་ལེན་པ་རེད་རྒྱལ་པོ་དེ་གཞན་དང་མི་འདྲ་བའི་གྲོགས་ཐོག་ཅིག་རེད་བྱས་ཙང་བཙུན་མོ་བློན་པོ་ཞི་བ་དེ་དཔེ་ཤེས་པ་ཀྱི་ཐག་པ་བརྒྱབ་པས་ཁྲིམས་ལ་ཁྲིད་ཨ་ནི། དམ་པས་སྟོང་པའི་སྙིང་པོ་དེ་ཞེ་དྲག་དམའ་འབེབས་བྱས་བྱས་ཡོད་རེད་ཨ་ནི་དེ་ཅིའི་ཕྱིར་དུ་བཙུན་མོ་མ་ཏི་མ་གི་ཏོག་ཏུ་སུས་དྲན་དུ་གནང་མེད་འགྲོ། བཙུན་མོ་གསེར་བཟང་མ་ལ་དབང་ཡོད་མ་རེད། རྒྱལ་པོའི་བང་མཛོད་ལ་དབང་ཡོད་མ་རེད་མེད་ཙང་ཁོ་རང་རྒྱན་ཆ་ཏོག་ཏོག་ཏོག་ནས་འདུ་འཛོམས་བྱས་པ་རེད། ཨ་ནི། དཔེ་སྐོར་ར་བརྒྱབ་ཁྲིད། ད་ལུང་པའི་མི་ཚང་མ་ངུས། འབངས་མི་སེར་སྒང་ག་ངུས་ས་ལ་འགྲེ་ལོག་བརྒྱབ། དེ་འདྲ་བྱས་པ་རེད་ད་ལྟ་སྟོང་པའི་ཡང་ཞིག་དཀྲུག་ཤིང་བྱས་བཞག་པ་ཡིན་ཙང། བློན་པོ་བཞི་ཆ་དུག་གསུམ་པའི་སྔ་ཐག་ཕྱི་ཐག་བཅད་ནས་ཁྲིད་ནས་རྒྱུ་མ་དཔེ། བློན་པོ་བཙུན་མོ་མ་ཏི་མ་ནི་གིས་ཁོ་རང་གི་ནང་ཡི་གེ་བརྒྱད་པོ་ལོ་བཞི་ཀ་དག་ལས་འགྲོ་ཞོག་གསུངས་ཁོ་ཚོས་ལུང་བསྟན་ཏེ་ཁོ་ཚོ་ཕྱིན་པ་རེད་ལོ་བཞི་ཀ་དག་སླེབས་པ་རེད། And then the this the the queen the མ་ཏི་མ།

ཨ་ནི་རྒྱལ་པོ་ཡང་རྒྱལ་པོ་བློན་པོ་བྲག་དཀར་པི་ཡའི་ཚར་བཅད་བཙུན་མོ་ཡང་གཤེགས་བཙུན་མོ་གི་ལུང་བསྟན་ཡང་ངན་པ་ཅིག་གནང་ཙང་ད་ག་འདྲེ་ཆེན་པོ་ང་ཚེ་གཞུག་ལ་སྡུག་པོ་ཅིག་མི་ཡོང་བས་བསམ་ཐུགས་དཔེ་མ་བདེ། མ་བདེ་ནས་སྟོང་པའི་ཡང་ཞིག་ལ་མ་རིག་རང་རེ་ཡང་ཞིག་གི་བཤད་པ་དེ་ཉན་དགོས་རེད། ཨ་ནི་བག་ཙམ་ཚུར་བཅད་བུ་ལ་རེ་བ་བྱས་བུ་མགྲིན་སྔོན་ཟླ་བ་ལ་རེ་བ་བྱེད་དགོས་ཡིན་ཙང་བུ་ལ་བཙུན་མོ་ཅིག་བསུས་བཙུན་མོ་གསེར་བཟང་མ་ཟེར་མཁན་དེ་མགྲིན་སྔོན་ཟླ་བ་གི་བཙུན་མོ་རེད་བུ་གི། དེ་དཔེ་ཆོས་ཀྱི་དཔེ་ཆོས་ལ་དགའ་པོ་ཞེ་པོ་ཅིག་ཡོད་རེད་བཙུན་མོ་གསེར་བཟང་མ་འདི་རྗེ་བཙུན་སྒྲོལ་མ་ཡིན་ཟེར་བ་རེད་ཡང་ཨེ།

ཨ་ནི། ཁྱེད་རང་ཚོའི་བདེ་པོ་བྱས་སྡོད་སོང་ཅན་རྩོམ་བཅས་དགོན་པ་བཞི་ད་ཡིན་ནའི་ཁྱེད་རང་ཚོ་གཅིག་རང་མ་ཁོ་ཐུག་ས་མ་རེད་བཞག་གསུམ་པོ་དེ་མ་ལས་ཐུག་གི་རེད་མ་འོངས་པ་ནི་མ་ཕོ་བྲང་ལ་མ་སླེབས་གིར་ད་སོང་ལུང་བསྟན་ཨ་ནི་ཉི་མ་གཅིག་ལ་ཕྱག་མཆོད་པ་རྒྱ་ཆེན་པོ་བཤམས་ནས་ཨ་ནི་དཔེ་གསོལ་བ་བཏབ་ནང་ཆོས་ནས་བླ་མ་དྲི་མ་མེད་པའི་དཔལ་བྱོན་ཡོང་དྲི་མ་མེད་པའི་དཔལ་དེ་སངས་རྒྱས་སྣང་བ་མཐའ་ཡས་རེད་མགོན་པོ་ཨ་ཏི་ཤ་རེད་རྒྱལ་པོ་རིམ་པ་མང་པོ་ལས་བྱུང་ཡོད་རེད་རྒྱལ་པོ་དད་པ་བརྟན་པ་དང་རྒྱལ་པོ། དཀོན་མཆོག་འབངས་ཀྱི་དུས་ལ་ལུང་བསྟན་ཞུ་ས་དྲི་མ་མེད་པའི་དཔལ་ལ་གསོལ་བ་རེ་རེ་བཏབ་བཞག་དུས་ཕེབས་ཡོང་གི་ཡོད་རེད་ད་ག་ནང་བཞིན་དཀོན་མཆོག་འབངས་ཨོ་རྒྱན་མཁའ་འགྲོའི་ཡུལ་ལ་ཕེབས་དུས་མཁའ་འགྲོའི་ཡུལ་གྱི་ཚོགས་དཔོན་མཛད་མཁན་བླ་མ་དྲི་མ་མེད་པའི་དཔལ་ཇོ་བོ་རྗེ་ཨ་ཏི་ཤ་རེད་ཡང་ཉིད་དེ་མགོན་པོ་སྤྱན་རས་གཟིགས་ཀྱི་བླ་མ་རེད་བ་དེ་འདྲ་ཡིན་ཙང་དུས་ཚོད་གཏན་འདྲེན་ཤོག་དེ་བློན་པོ་བཞི་པོ་དེ་ཡག་གི་སྐྱིད་པོ་བྱུང་ཡོད་རེད་ཆོས་ཡག་པོ་རག་ཡོད་རེད་དུས་ཚོད་དེ་ད་མི་གའི་ལ་ག་ཨ་ནག་གི་བློན་པོ་བཅས་འདྲེན་བས་འདའ་བ་གི་ཡབ་རྒྱལ་པོ།

སངས་རྒྱས་མཚན་གྱི་བཙུན་མོ་ཁྱེད་ཀྱིས་གྱད་ཡོང་བ་རེད་ད་ཁོང་ཚོ་དཔེ་ཡིས་གཙང་ཁུ་རྒྱན་ཆ་གཏོར་ནས་བསྐྲད་སོང་ཨང་ཟེར་བ་དཀྲུགས་ཤིང་བྱས། རྒྱལ་པོ་སངས་རྒྱས་མཚན་ཡང་སྐད་གཏོང་མགོ་བོ་ཚུགས་དུས་རལ་གྲི་བཤམས་ཁྱོད་ཀྱི་རྒྱན་ཆ་གཏོར་ནས་བསྐྲད་དགོས་བ་ག་རེ་ཡིན་པ་ཟེར་པས་སངས་རྒྱས་མཚན་སེ་དྲོད་སེ་དྲོད་བྱས། ཨ་དེ་ན་མ་མ། དེ་པར་བུ་དང་པད་སྐྱ་སྲིན་པོ་བྱི་བུ་བཟོ་ཡོད་རེད་དེ་ཡང།